ཨོ་ད་ད་ལན་དེ། འཇམ་དབྱངས་གང་བློ་མའི། འགྲེལ་བཤད་མདོར་བསྡུས་གཅིག་དང་དེ་ལ་བརྟེན་ནས་ཤེས་རབ་སྒྲུབ་སྟངས་སྐོར་ཅུང་ཟད་ཅིག་ཞུ་ན་བསམ་དྲན་སོང། དེ་ཡང། ཨན་ཅིག་ཉེ་ཆར། སློབ་གཉེར་བ་འགའ་ཞིག་གིས། འཇམ་དབྱངས་གང་བློ་མའི། འགྲེལ་བཤད་གཅིག་དང་དེ་ལ་བརྟེན་ནས་ཤེས་རབ་སྒྲུབ་སྟངས་སྐོར་ཅིག། ལབ་ཐུབ་ན་ཡག་པོ་འདུག་དུ་གསུང་གི་འདུག། ཡིན་ནས་དེའི་ཚེ་དུས་ཚོད་དང་གནས་སྟངས་མང་པོའི་རྐྱེན་གྱིས། ཨ་འགྲེལ་བཤད་འདི། ཨན་ཅིག་གི། སྟབས་བདེ་པོ་གཅིག་མ་འདུག་བྱུང་མ་སོང། བྱས་ཙང། ཨན་ཅིག་གི། ད་ལྟའི་ཆར་ལ་དུས་ཚོད་ཅུང་ཟད་ཡོལ་བ་ཡིན་ཙང། ཨ་འཇམ་དབྱངས་གང་བློ་མའི་འགྲེལ་བཤད་མདོར་བསྡུས་གཅིག་དང་དེ་ལ་བརྟེན་ནས་ཤེས་རབ་སྒྲུབ་སྟངས་སྐོར་ཅུང་ཟད་ཞུ་གི་ཡིན། ད་ང་རང་ཚོ་ཕལ་མོ་ཆེས་རབ་འདི། ཨ་འཇམ་དབྱངས་གང་བློ་མའི་བསྟོད་པ་འདི་ཉིན་ལྟར་གསུང་གནང་གི་ཡོདརེད། ལྷག་པར་དུ་སློབ་གཉེར་བ་ཅིག་ཡིན་ཕྱིན་ཆད་ཨ་འཇམ་དབྱངས་གང་བློ་མའི་བསྟོད་པ་འདི་མ་གསུང་མཁན་ཕལ་ཆེར་མེད་པའི་བཟོ་འདྲ་རེད། དེ་ནས་བཟུང་དུ་ཨ་དེ་འདྲས་མ་གསུངས་ཙང་ད་དེ་འདྲས་གསུངས་ཡས་གནས་སྐབས་སུ། ཚིག་ཙམ་མ་ཡིན་པ། ནམ་རྒྱུན་གསུང་སྒྲོས་ལ་ཚིག་བཟང་པོ་ཞལ་ནས་གསུང། དོན་བཟང་པོ་ཡིད་ལ་སྒོམས་ཞེས་གསུངས་པ་ནང་བཞིན་གྱི། ཨན་ཅིག། ཞལ་ནས་ཚིག། གསུང་གིས་གསུང་གི། ཨན་ཅིག། ཡིན་ནས། ཨན་ཚིག་དེའི་བསྟན་བཞིན་པའི་བརྗོད་དོན་དེ་ཡིད་ལ་དྲན་པའི་ཐོག་དེ་ནས་ཕར་ཡང་བསྟོད་པ་རེད་ད་ནང་བཞིན་གསོལ་འདེབས་དེ་འདྲས་བྱེད་པ་ཡིན་ན། དེ་ལ་བརྟེན་ནས་ཨན་བྱིན་རླབས་ཀྱི་ཚན་ཁ་མི་འདྲ་བ་ཅིག་དང། ཡང་ཅིག་ནུས་པ་མི་འདྲ་བ་ཅིག། ཕལ་ཆེར་ཡོང་གི་ཡོད་ས་རེད། དེ་རིང་བོ་སོང་ཙང་ད་དེ་འདྲའི་ཅིག་ཕན་ན་བསམ་པའི་ཀུན་སློང་ཞིག་བྱས་པའི་ཐོག་ནས་ཕར་ཞུ་གི་ཡོད། ད་ཐོག་མར་དེ་མ་ཞུས་པའི་སྔོན་དུ། འཇམ་དབྱངས་གང་བློ་མའི་བསྟོད་པ་ཁོ་རང་གི་བྱུང་རིམ། སྐོར་ཅུང་ཟད་ཞུས་པས་ན། དེ་ལ་ད་གསུང་ཚུལ་གཉིས་ཡོང་གི་འདུག། འཇམ་དབྱངས་གང་བློ་མའི་བསྟོད་པ་འདི་སློབ་དཔོན་རྡོ་རྗེ་མཚོན་ཆས་ལྗགས་རྩོམ་མཛད་གསུང་མཁན་ཅིག་དང། ཡང་ན་ད་ནཱ་ལེནྡྲའི་པཎྜི་ཏ་ལྔ་བརྒྱས། དུས་གཅིག་ཏུ་ལྗགས་རྩོམ་མཛད་པ་རེད་གསུང་མཁན་གཉིས་ཡོང་གི་འདུག། ད།

དཔལ་ཡེ་ཤེས་ཡོན་ཏན་བཟང་པོ་ཟེར་ཞིག་ཡོད་རེད་གསུངས་འདུག་དེའི་ཚེ་ཨ་མཁན་པོས་མར་པཎྜི་ཏ་ལྔ་བརྒྱ་ལ་མར་བཀའ་བསྒོས་གནང་ནས་ཁྱེད་རང་ཚོ་པཎྜི་ཏ་ལྔ་བརྒྱས་དུས་གཅིག་ཏུ་ཨ་འཇམ་དབྱངས་གང་བློ་མའི་བསྟོད་པ་ཞིག་ལྗགས་རྩོམ་མཛད་དེ་འདྲས་བཀའ་གནང་བ་རེད། དེ་འདྲས་བཀའ་གནང་ནས་ཨ་ནི་པཎྜི་ཏ་ལྔ་བརྒྱས་ཨ་ནཱ་ལེནྡྲའི་པཎྜི་ཏ་ལྔ་བརྒྱས་ཨ་འཇམ་དབྱངས་ཀྱི་བསྟོད་པ་ཞིག་ལྗགས་རྩོམ་མཛད་དེ་ལྗགས་རྩོམ་མཛད་པའི་ཕྱིས་སུ་ཡང་ཅིག་ལྗགས་རྩོམ་འདི་ཚུར་ཕྱོགས་བསྡུས་བྱས་ཡོང་དུས་སྒང་ལ་པཎྜི་ཏ་ལྔ་བརྒྱ་པོ་ཆ་ཚང་གི་ཨ་ཅིག

ཨང་གཅིག་ཙམ་ཟེར་ཡོང་གི་འདུག་ད་དེ་གསུང་ཚུལ་གཅིག་པུ་དེ་བྱས། ད་གསུང་ཚུལ་གཞན་བྱས་ན། མཁན་པོ་དཔལ་ཡོན་ཏན་ཡེ་ཤེས་བཟང། མཁན་པོ། དཔལ་ཡེ་ཤེས་ཡོན་ཏན་བཟང་པོས་ལྗགས་རྩོམ་མཛད་ཟེར་ཡོང་གི་ཡོད་པ་རེད། དེ་ཡིན་ཙང་ད་དེ་ལ། གང་ཟག་བྱེ་བྲག་པ་གཅིག་མ་གཏོགས་པཎྜི་ཏ་ལྔ་བརྒྱའི་མཚན་དེ་མི་འདུག་ག་ཟེར་ཡས་དོགས་པ་ཡོང་གི་སྲིད་རེད་བ། ད་དེ་ལ་ག་རེ་ཡོང་གི་རེད་ཟེར་ན། ད་དེའི་ཚེ་པཎྜི་ཏ་ལྔ་བརྒྱས་ལྗགས་རྩོམ་མཛད་པ་དེ་རེད་དེ་ཡིན་ནས་ད་པཎྜི་ཏ་ལྔ་བརྒྱ་ཆ་ཚང་གི་མཚན།

ཚིག་རྐང། ཕལ་ཆེར་ད་གཅིག་གི་གཉིས་སུ་ཡོང་གི་འདུག་དེ་ཡང་ད་གཅིག་གི། ཐུགས་མཁྱེན་པའི། ཡོན་ཏན་མངའ་བ་དང་ད་ནང་བཞིན། རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་ཀའི་གླེགས་བམ་གཅིག་འཛིན་པའི་མཚོན་དོན་གཉིས་ཡོང་གི་ཡོད་ས་རེད། ད་དང་པོ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་མཁྱེན་པའི་ཡོན་ཏན་མངའ་ཡོད་སྐོར་ནས་བསྟོད་པའི་ཚིག་འདི་ག་རེ་རེད་ཟེར་ན། གང་གི་བློ་གྲོས་སྒྲིབ་གཉིས་སྤྲིན་བྲལ་ཉི་ཟླ་རྣམ་དག་རབ་གསལ་བས་ཇི་སྙེད་དོན་ཀུན་ཇི་བཞིན་གཟིགས་ཕྱིར། ཉིད་ཀྱི་ཐུགས་ཀར་གླེགས་བམ་འཛིན་ཟེར་ཚིག་རྐང་གཉིས་པོ་འདི་སྟེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཨན་ཅིག་གི་ཐུགས་རྒྱུད་ལ། ཐུགས་མཁྱེན་པའི་ཨན་ཅིག་གི་ཡོན་ཏན་མངའ་ཚུལ་དང་ད་ག་ནང་བཞིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཕྱག་ཨན་ཅིག་གི་གཡོན་པས་ད་ཅིག་ཨུཏྤ་ལའི་འདབ་མ་ཁ་ཕྱེས་པའི་སྟེང་དུ། སྟོང་ཕྲག་བརྒྱད་པའི་གླེགས་བམ་འཛིན་པ་འདི་མཚོན་དོན་གཉིས་ཀ་ཕལ་ཆེར་མཉམ་དུ་གསུང་དགོས་ཟེར་རེད།

ཁོ་སྐབས་ཐོབ་ཀྱི་གང་སྒྲ་ཅིག་ཡིན་ཟེར་རེད། གང་གི། ད་དེ་གིས་དེ། འདི་རེད་ད། ཁྱད་གཞི་འདྲེན་པ་འདྲ་བ་ཡིན་ཟེར་རེད། ད་གང་གི། བློ་གྲོས་སྒྲིབ་གཉིས་སྤྲིན་བྲལ་ཉི་ཟླ་རྣམ་དག་རབ་གསལ་བས་ཟེར་དུས་སྒང་ལ། རྗེ་བཙུན་འཇམ་པའི་དབྱངས་ཀྱི་ཐུགས་རྒྱུད་ཀྱི་བློ་གྲོས་དེ། ཨན་ཅིག། ཉི་ཟླ་གཉིས་ཀྱི་གཟུགས་སུ་བཀོད།

ད་དེ་ནས་ཇི་སྙེད་དོན་ཀུན་ཇི་བཞིན་གཟིགས་ཕྱིར་ཟེར་དུས་སྒང་ལ་དེ་འདྲ་བའི་མཁྱེན་པ་དེ་ཡང་ཨན་ཅིག་གི་སྒྲིབ་གཉིས་ཀྱི་སྤྲིན་པ་དང་བྲལ་བ་ཙམ་དུ་མ་ཟད་ཨན་ཅིག་གི་ཇི་སྙེད་དོན་ཀུན་གྱི་ཆོས་ཐམས་ཅད་ཨན་ཇི་ལྟ་བ་བཞིན་དུ་ཕར་གཟིགས་པ་དུ་གསུང་དགོས་ཟེར་རེད་ད་ཇི་སྙེད་ཟེར་བ་དེ་གསུང་ཚུལ་གཉིས་ཡོང་གི་འདུག་མཁས་པ་འགའ་ཞིག་གིས་ཇི་སྙེད་ཟེར་བ་དེ་ནམ་རྒྱུན་ང་ཚོས་ད་ཅིག་ད་ཅིག་ཇི་སྙེད་པའི་ཆོས་དང་ཨན་ཇི་ལྟ་བའི་ཆོས་ཟེར་ཇི་སྙེད་པའི་ཆོས་ལ་གོ་སྟངས་ཅིག་དང་ཨན་མཁས་པ་འགའ་ཞིག་གིས་ཇི་སྙེད་ཟེར་སྐབས་དེའི་ཇི་སྙེད་པ་དེ།

གླེགས་བམ་འཛིན་པའི་མཚོན་དོན་གཉིས་ཀ་འདུས་ཟིན་ཟེར་རེད་ད་དེ་ནས་མ་གཉིས་པ་དེ་རྗེ་བཙུན་འཇམ་པའི་དབྱངས་ཀྱི་གཅིག་གི་ཐུགས་རྒྱུད་ལ་ད་ཅིག་བརྩེ་བའི་ཡོན་ཏན་མངའ་བའི་སྒོ་ནས་ཨན་ཅིག་གི་བསྟོད་ཚུལ་དེ་རེད་ཤག་དེ་ཡང་ད་ཅིག་ཚིག་བྱས་ན་གང་དག་སྲིད་པའི་བཙོན་རར་མ་རིག་མུན་འཐོམས་སྡུག་བསྔལ་གྱིས་གཟིར་བའི་འགྲོ་ཚོགས་ཀུན་ལ་བུ་གཅིག་ལྟར་བརྩེ་ཟེར་དེ་ཡན་ཆད་རེད་ཤག་ད་དེ་ཡན་ཆད་རྗེ་བཙུན་འཇམ་པའི་དབྱངས་ཀྱི

སྙིང་རྗེ། བསྒྲུབ་སྟངས་ཟེར་ནས་མི་འདུག་ཡང་སྒོམ་སྟངས་ཡོང་གི་ཡོད་ཟེར་གང་ལྟར་ཡང། ད་དེ་ཡན་ཆད་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་བརྩེ་བའི་ཡོན་ཏན་མངའ་བའི་སྒོ་ནས་བསྟོད་ཚུལ་དེ་རེད་ཤག་དེ་བྱས། ད་སྤྱིར་བཏང་ནམ་རྒྱུན་ང་ཚོས་ཅིག་བསྟོད་པ་ཅིག་ཕུལ་ཡོང་དུས་སྒང་ལ་དང་པོ་ཅིག་སྐུ་ཡི་བསྟོད་པ་སྐུ་ཡི་ཡོན་ཏན་མངའ་བའི་སྒོ་ནས་བསྟོད་ཚུལ་དེ་ནས་གསུང་གི་ཡོན་ཏན་མངའ་བའི་སྒོ་ནས་དེ་ནས་བསྟོད་ཚུལ་དེ་ནས་ཐུགས་ཀྱི་ཡོན་ཏན་མངའ་བའི་སྒོ་ནས་བསྟོད་ཚུལ་དེ་འདུག་སེ་བྱས་ནམ་རྒྱུན་ཕལ་ཆེ་བ་རེད་དེ་ཡིན་ནའང་རྗེ་བཙུན་འཇམ་དཔལ་དབྱངས་ལ་བསྟོད་པ་དེའི་སྐབས་དུས་ལ་དང་པོ་ཐུགས་ཀྱི་ཡོན་ཏན་བྱས་དེ་ནས་གསུང་གི་ཡོན་ཏན་དེ་ནས་སྐུའི་ཡོན་ཏན་སྒོ་ནས་མངའ་བའི་སྒོ་ནས་བསྟོད་དགོས་པ་རེད་ད་འདི་དམིགས་བསལ་ཐུན་མོང་མ་ཡིན་པ་ཆགས་བསྡད་པ་ཟེར། བསྟོད་པ་བྱས་ནའང་རྗེ་བཙུན་འཇམ་དཔལ་དབྱངས་ལ་བསྟོད་ཡོང་དུས་སྒང་ལ་ཐུགས་ཀྱི་བསྟོད་པ་སྔོན་ལ་བྱེད་པ་ཡ་གཅིག་ཐུགས་ཀྱི་ཡོན་ཏན་མངའ་བའི་སྒོ་ནས་བསྟོད་ཚུལ་དེ། ད་ག་ནང་བཞིན་མཆོད་པ་ཅིག་ཕུལ་བ་ཡིན་ནའང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་ཀྱི་མཆོད་པ་དེ

བླ་མའི་རྣལ་འབྱོར་ནང་ལོགས་ལ་ཡང། ཤེས་བྱའི་ཁྱོན་ཀུན་འཇལ་བའི་བློ་གྲོས་ཐུགས་ཟེར་ཐུགས་ལ་བསྟོད་པ་དེ་སྔོན་ལ་ཡོང་གི་འདུག་པ། ཐུགས་ལ་ཕྱག་འཚལ་བ་དེ་ད་ག་ནང་བཞིན། གཅིག་འཇིགས་བྱེད་སྐབས་དུས་ལ་ཡང་མཆོད་པ་ཕུལ་ཡོང་དུས་སྒང་ལ་ཡང། ཨརྒྷཾ་པཱདྱཾ་གནྡྷེ་ཟེར་ཡང་ཐུགས་ཀྱི་མཆོད་པ་དེ་གནྡྷེ་ཟེར་ཐུགས་ཀྱི་མཆོད་པ་ཡིན་པ་ཡིན་ཙང། དེ་ཡང་སྔོན་ལ་ཡོང་གི་འདུག་པ། དེ་དམིགས་བསལ་གྱི་ཡང་རྗེ་བཙུན་འཇམ་པའི་དབྱངས། ཁོ་རང་རྒྱལ་བ་ཐམས་ཅད་ཀྱི། མཁྱེན་པ་གཅིག་ཏུ་བསྡུས་ཏེ་ཕར་ཕྱི་ལ་གཟུགས་སྐུའི་རྣམ་པར་ཤར་བ་ཅིག་ཡིན་པ་ཡིན་ཙང། གཅིག་བསྟོད་ཕྱག་རེད་ད་ག་ནང་བཞིན། ཕྱག་མཆོད་ག་རེ་བྱེད་པ་ཡིན་ནའང་ཐུགས་ཀྱི་དཔེ་གཅིག་དེ་སྔོན་ལ་བྱེད་པ་དེ། དམིགས་བསལ་གྱི་དོན་ཅི་ཡིན་ཟེར། འདུ་བྱེད་ད་གཉིས་པ་གསུང་གི་ཡོན་ཏན་གྱི་སྒོ་ནས་བསྟོད་ཚུལ་དེ་རེད་དེ་ལ་ཡང་གཉིས་ཡོད་དགོས་ཏེ། གསུང་གི་རང་གི་ངོ་བོ་དང་གསུང་གི་བྱེད་ལས་གཉིས་ཡོད་དགོས་ཟེར་རེད། ད་དང་པོ་གསུང་གི་རང་གི་ངོ་བོ་དེ་ག་རེད་ཟེར་ན། ཡན་ལག་དྲུག་ཅུའི་དབྱངས་ལྡན་གསུང་གསུང་རེད། ད་རྗེ་བཙུན་འཇམ་པའི་དབྱངས་ཀྱི་གསུང་དེ། ཡན་ལག་དྲུག་ཅུ། དེ་འདྲའི་ཚང་ལྡན་གྱི་གསུང་ཅིག་རེད་གསུང་གི་ཡོད་ས་རེད། ད་ཡན་ལག་དྲུག་ཅུ་དེ་ཆ་ཚང་ཞུ་མི་དགོས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་འཇམ་དབྱངས་བསྟོད་སྤྲིན་ནང་ག་རེ་གསུངས་པ་རེད་ཟེར་ན། གསུང་མཉེན་འཇམ་ཞིང་ཡིད་འོང་ཡིད་དུ་འཐད། དག་ཅིང་དྲི་མེད་འོད་གསལ་སྙན་ལ་འཇེབས་མཉན་པར་མི་ཤེས། ཁ་སང་མི་སུ་རང་དོན་ད་ཚིག་རྗེས་མ་དེ་འགྲོ་གི་མི་འདུག་གང་ལྟར་གྱི་འདི་ནི་ཚིགས་བཅད་ཤོ་ལོ་ཀ་གཅིག་རེ་གཉིས་ནང་ཆ་ཚང་བེད་ཅེས་གསུང་ཡན་ལག་དྲུག་ཆ་ཚང་བསྡུས་བཤད་རེད་བ་འདི་གསུང་གི་ཡོད་ས་རེད་ད་ག་རེ་ཟེར་ན་ཡན་ལག་དྲུག་ཅུའི་དབྱངས་ལྡན་གསུང་སུ་དུང་བ་ལ་གསུང་རང་གི་ངོ་བོ་དེ་བྱས་ད་གསུང་གི་བྱེད་ལས་དེ་ག་འདྲ་རེད་ཟེར་ན། འབྲུག་ལྟར་ཆེར་སྒྲོགས་ཉོན་མོངས་གཉིད་སློང་ལས་ཀྱི་ལྕགས་སྒྲོག་འགྲོལ་མཛད་ཅིང།

འོ་དུ་སི་རེ་ཤ། ད་དེ་ནས་རྗེ་བཙུན་འཇམ་དཔལ་དབྱངས་ཀྱིས། ཕྱག་གི་རལ་གྲི་བསྣམས་པའི་མཚོན་དོན་དེ་ག་རེད་ཟེར་ན། འདི་ནས་མར་ཅིག་ཚིག་རྐང་གཅིག་པོ་དེ་ཡོང་གི་ཡོད་ས་རེད། ད་གཅིག་པོ་དེ་ག་འདྲ་རེད་ཟེར་ན། མ་རིག་མུན་སེལ་སྡུག་བསྔལ་མྱུ་གུ་ཇི་སྙེད་གཅོད་མཛད་རལ་གྲི་བསྣམས། ད་རྗེ་བཙུན་འཇམ་དཔལ་དབྱངས་ཀྱིས། ཕྱག་གཡས་པའི་ད་ཅིག་ཕྱག་གཡས་པ་ན་རལ་གྲི་བསྣམས་དགོས་ཡག་འདི་ག་རེ་མཚོན་དོན་རེད་ཟེར་ན། འགྲོ་བའི་རྒྱུད་ཀྱི། མ་རིག་པའི་མུན་པ། མཐའ་དག་ཕར། སེལ་ཡག་ཅིག་དང་དེ་ནང་བཞིན་སྡུག་བསྔལ་གྱི་མྱུ་གུ་ཐམས་ཅད་ཕར་གཅོད་པར་མཛད་ཡག་ཆེད་དུ་རེད་གསུངས་རེད་བྱས་ད་ལྟ་ནམ་རྒྱུན་རྗེ་བཙུན་འཇམ་དབྱངས་ཀྱི་ཕྱག་ལ་རལ་གྲི་དེ་ང་ཚོ་ཅིག་སྒོམ་ཡོང་དུས་གང་ལ་རལ་གྲི་དེ་ཨ་ཅིག་འོད་འཚེར་བསྡད་མཁན་ཅིག་དེ་ཡང་འོད་རལ་གྲིའི་མཐའ་དེ་ནས་ཨ་ཅིག་མེ་འོད་འཕྲོ་བསྡད་མཁན་དེ་འདྲ་ཅིག་སྒོམ་དགོས་རེད་ཟེར་གྱི་འདུག་པ་ད་དེ་འདྲ་ཅིག་བསྒོམས་པ་ཡིན་ན་ཁོ་མ་རིག་པའི་གཉེན་པོའི་མཚོན་དོན་ཅིག་འགྲོ་གི་ཡོད་ས་རེད་དེ་ཙམ་དུ་མ་ཟད་ད་ནམ་རྒྱུན་ང་ཚོས་རལ་གྲི་ཟེར་ཡག་འདི་ཚོས་ཨ་ཅིག་དངོས་པོ་གཞན་ཕར་གཅོད་ཡག་གི་ད་ཅིག

རྗེ་བཙུན་འཇམ་དཔལ་དབྱངས་ཀྱིས་རང་གི་ད་ཞལ་ཆབ་དྲོན་མོ་ལས་མར་ཨ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོར་འདོན་སྤྲོད་གནང་བཞག་པ་ཞིག་རེད་གསུང་གི་འདུག་དེ་ནས་མ་གསུངས་ད་དེའི་ཐོག་ནས་ཤེས་རབ་ཅིག་ད་ཉིན་ལྟར་མ་བྱུང་ནའང་ད་ཅིག་སོ་སོ་དུས་ཚོད་ལོང་ཡོད་པའི་སྐབས་ལ་ཨ་ཅིག་སྒྲུབ་ཐུབ་པ་ཡིན་ན་ཡང་དེ་ལ་བརྟེན་ནས་ཤེས་རབ་འཕེལ་སྟངས་འཕེལ་ཡག་ཅིག་ཡོད་ས་རེད། ད་དམིགས་པ་དགུ་སྐོར་གྱི་སྒོ་ནས་ཤེས་རབ་སྒྲུབ་སྟངས་དེ་ག་འདྲ་རེད་ཟེར་ན་མ་དག་འཁྲུ་དང་མི་ཤེས་སེལ། སྐུ་ཡིས་ཆེ་དང་གསུང་གིས་གསལ། ས་བོན་མྱུར་དང་ཕྱག་མཚན་ཟབ། གླེགས་བམ་རལ་གྲི་གླེགས་རལ་གྱིས་འཆད་དང་རྩོད་དང་རྩོམ་པའོ་གསུངས་རེད་ད། འདི་ཁ་བརྡུར་ལྟ་ཅིག་ཤེས་རབ་སྒྲུབ་སྟངས་ཀྱི་དམིགས་སྐོར་ཅིག་ད་དམིགས་སྐོར་མི་འདྲ་དགུ་ཡོང་གི་ཡོད་རེད། ད་དགུ་པོ་འདི་ག་རེ་ཟེར་ན་མ་དག་པ། འཁྲུ་བ་དེ་ནང་བཞིན་མི་ཤེས་པ་སེལ་བ་དེ་ནང་བཞིན་སྐུ་ཡི་སྒོ་ནས་ཆེ་བའི་ཤེས་རབ་སྒྲུབ་སྟངས། གསུང་གི་སྒོ་ནས་གསལ་བའི་ཤེས་རབ་སྒྲུབ་སྟངས། ཨ་ནི་ཅིག་གི། རྗེ་བཙུན་འཇམ་དཔལ་དབྱངས་ཀྱི་ས་བོན་གྱི་སྒོ་ནས་མྱུར་བའི་ཤེས་རབ་སྒྲུབ་སྟངས། རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཕྱག་མཚན་གྱི་སྒོ་ནས་ཟབ་པའི་ཤེས་རབ་སྒྲུབ་སྟངས། དེ་ནང་བཞིན་གླེགས་བམ་གྱི་སྒོ་ནས་ཨ་ནི་ཅིག་གི། འཆད་པའི་ཤེས་རབ་སྒྲུབ་སྟངས། རལ་གྲིའི་སྒོ་ནས་རྩོད་པའི་ཤེས་རབ་སྒྲུབ་སྟངས། གླེགས་བམ་དང་རལ་གྲི་གཉིས་ཀའི་སྒོ་ནས་རྩོམ་པའི་ཤེས་རབ་སྒྲུབ་སྟངས། མདོར་བསྡུས་ན་ག་རེ་ཟེར་ན་དམིགས་སྐོར་དགུ་ཡོད་རེད། ད་དང་པོ་ག་རེ་ཟེར་ན། མ་དག་པ་འཁྲུ་བའི་སྐབས་སུ་དམིགས་རྣམ་ག་འདྲ་བྱེད་དགོས་རེད་ཟེར་ན། ད་ང་རང་ཚོ།

མ་བསྐྱངས་ནས་ཡོལ་བ་དེ་གཅིག་ཚུན་འཇམ་པའི་རང་གི་ཐུགས་ཀར་ཡོད་པའི་ཆེ་བཙན་མོ་དེ་ཨ་ང་རང་ཚོ་རྣལ་འབྱོར་པ་རང་གི་ཨ་ཅིག་སྒྲུབ་པ་པོ་རང་ཉིད་ཀྱི་ད་ཅི་ཚུལ་ལ་མ་བལྟས་ཨ་ཅི་ཚུལ་མ་བལྟས་ཡོང་དུས་སྔར་དེའི་ཚེ་ཨ་སོ་སོས་པའི་བསྟོད་པ་ཕུལ་ཨ་དེ་ནས་ཨ་ར་བ་ཟེར་བགྲང་དགོས་ར་བ་ཨོ་མ་ཨ་ར་བ་ཟེར་ནག་དེ་ཨོ་མ་ཨ་ར་བ་ཟེར་ནག་དེ་དེ་བགྲང་གིན་བགྲང་གིན་ཨ་ཅི་ཚུལ་འཇམ་པའི་རང་གི་ད་མགོ་མ་དག་པར་འཁྲུལ་པ།

ཕྱག་གི་རལ་གྲི་འདི་མར་བརྐྱངས། རྩ་བ་འདི་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་ཀར། ཡོད་པ་བྱས་རྩེ་མོ་འདི། ང་རང་ཚོའི་སྤྱི་གཙུག་ཏུ་མར། ཟུག། ཨ་འདི་ཡང་སྤྱི་གཙུག་གི་ཨ་འདི་ཅིག། ཚངས་པའི་བུ་ག་གཟིགས། ཡང་སྔགས་ཀྱི་ཕྱོགས་བྱས་ན་ནི། རྩ་དབུ་མ་འདི་ཁ་ཐོག་ཏུ་མར་ཟུག། ནས་ཨ་དེ་ལས་མར་བདུད་རྩི། དཀར་པོ་དཀར་རྐྱང་ཅིག་མར་བབས། དེ་ཡང་བདུད་རྩི་འདི་འོ་མའི་མདོག་ནང་བཞིན། ཨ་ཅིག་བདུད་རྩི་རང་གི་ངོ་བོ་དཀར་པོ་ཡིན་པ་ཙམ་དུ་མ་ཟད། ཨ་ཅིག་འོད་ཟེར་དཀར་པོ་དཔག་ཏུ་མེད་པ་འཕྲོ་བསྡད་ཀྱི་དེ་འདྲ་ཅིག་མར་བབས། ནས་རང་གི་སྤྱི་གཙུག་ནས་རྐང་མཐིལ།

ད་ཅིག་དམིགས་བསལ་ཡོད་དེ་གའི་དུས་འདྲ་དུ་ཨ་ཕ་ཡོད་ན་ཚ་དཔེར་ན་ཅིག་ཕར་ཡོད་དེ་གའི་ད་ནད་གཞི་དེ་དང་དེ་འདྲ་ཡོད་ད་རང་ཉིད་སོ་སོ་རང་ཉིད་ཐུན་མོང་མ་ཡིན་པའི་ན་ཚ་ཅིག་ཕར་དེ་འདྲ་ཡོང་གི་འདུག་ཨ་ཕྱི་ན་དེ་འདྲའི་ན་ཚ་ག་པར་ཡོད་ས་དེ་ཁ་ཐུག་བདུད་རྩི་མར་བབས་ནས་ཨ་དེ་འདྲའི་ད་ཅིག་ནད་དེ་ཕར་དག་སོང་བསམ་བསམ་བྱས་ནས་མོས་པ་བྱས་ན་དམིགས་བསལ་གྱི་ཡང་ཅིག་ཕན་ཐོགས་འབྱུང་གི་ཡོད་ཟེར་རེད་འོ་དེ་འདྲ་བྱས་ནས་དེ་འདྲའི་དམིགས་གཏད་ཐོག་དེ་ནས་ཕར་ཅིག་ཅིག་དམིགས་རྣམ་བྱས་ཏེ་མ་དག་པ་འཁྲུ་ཟེར་དེ་རེད། དེ་ནས་གཉིས་པ་ག་རེ་ཟེར་ན་མི་ཤེས་པ་སེལ་ཟེར་དེ། མི་ཤེས་པ་སེལ་ཟེར་དུང་བ་ལ། ད་ནང་བཞིན་རལ་གྲི་ཡུ་བ་དེ་རྗེ་བཙུན་གྱི་ཐུགས་ཀར་ཡོད་པ་བྱས་རྩེ་མོ་དེ་རང་གི་ཚངས་བུག་ལ་མར་ཟུག་དེ་ལས་བདུད་རྩི་དཀར་པོ། དཀར་རྐྱང་ཞིག་མར་ད་འོ་མའི་མདོག་འདྲ་བོ་ཞིག་མར་བབས། དེའང་འོད་དཔག་ཏུ་མེད་པའི་འཚེར་བསྡད་མཁན་ཅིག་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད་བདུད་རྩི་འོད་ཟེར་དཀར་པོ་དཀར་རྐྱང་གཅིག་ཁེངས་ནས། རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ཀྱི་ད་གཙོ་བོར་རབ་སྟེ། མི་ཤེས་པ། ད་ཅིག་གི། མི་ཤེས་པའི་མུན་པ། ད་ཅིག་གི། མ་རིག་པ་རེད་ད་ནང་བཞིན་མ་རིག་པ་འདིས་ཀུན་ནས་བསླངས་པའི་ད་འདོད་ཆགས་ཞེ་སྡང་ད་རྩ་ཉོན་ཉེ་ཉོན་ག་འདྲ་ཡོད་པ་དེ་དག་ཐམས་ཅད་ཕར་ཅིག་བྱང་ཞིང་དག་སོང་བསམ་བྱས་ཨ་མོས་པ་བྱས་ཨ་དེ་ལ་ག་རེ་ཟེར་ན་ཨ་མི་ཤེས་པ་སེལ་ཟེར་དེ་རེད་ད་འདི་གཉིས་པོ་འདི། གཙོ་བོ་ཤེས་རབ་དངོས་ད་ཆགས་ཀྱི་ཡོད་ས་མ་རེད་འོག་ནས་ཕར་ཅིག། ཤེས་རབ་བདུན་བྱུང་བ་རེད་ཤེས་རབ་བདུན་འདི་སྒྲུབ་ཡག་གི་རྒྱུད་སྣོད་རུང་བྱེད་ཡག་དང་རྒྱུད་དག་པར་བྱེད་ཡག་ཆེད་དུ་ཨ་མ་དག་པ་འཁྲུ་བ་དང་མི་ཤེས་པ་སེལ་ཟེར་དེ་གཉིས། ད་སྔོན་འགྲོའི་དམིགས་རྣམ་བྱེད་ཡག་འདྲ་པོ་ཞིག་ཟེར་རེད། ད་དེ་ནས་དངོས་གཞི་འདི་ལ་ཤེས་རབ་བདུན་ཡོང་གི་རེད། ད་སྐུ་ཡི་སྒོ་ནས་ཆེ་བའི་ཤེས་རབ་སྒྲུབ་སྟངས་གསུང་གི་སྒོ་ནས་གསལ་བའི་ཤེས་རབ་གྲུབ་དང། ས་བོན་གྱི་སྒོ་ནས་མྱུར་བ་དང་ཕྱག་མཚན་གྱི་སྒོ་ནས་ཟབ་པ་དང། གླེགས་བམ་དང། གླེགས་བམ་སྒོ་ནས་འཆད་པ་དང་རལ་གྲིའི་སྒོ་ནས་རྩོད་པ་དང། གླེགས་རལ་གཉིས་ཀྱི་སྒོ་ནས་རྩོམ་པའི་ཤེས་རབ་སྒྲུབ་སྟངས་འདི་ཡོང་གི་ཡོད་རེད། ད་དང་པོ་ག་རེ་ཟེར་ན། སྐུ་ཡི་སྒོ་ནས་ཆེ་བའི་ཤེས་རབ་སྒྲུབ་སྟངས་འདི་ག་རེ་ཟེར་ན། ད་གོང་དུ་ཞུས་པ་ནང་བཞིན་རལ་གྲིའི་རྩ་བ་དེ་རྗེ་བཙུན་གྱི་ཐུགས་ཀ་ལ་ཟུག་བསྡད་པ་བྱས་རྩེ་མོ་དེ་རང་གི་སྤྱི་གཙུག་ལ་མར། ཡང་ཅིག་གི་ཚངས་པའི་བུ་ག་ལ་མར་ཟུག་བསྡད་ཀྱིན་ད་རང་གི་ཡར་གསོལ་བ་འདེབས་ཀྱིན་འདེབས་ཀྱིན་ཨོཾ་ཨ་ར་པ་ཙ་ད་ཨོཾ་ཨ་ར་པ་ཙ་ན་དྷཱིཿ་ཨོཾ་ཨ་ར་པ་ཙ་ན་དྷཱིཿ། ཞལ་ནས་སྔགས་འདི་གསུང་གིན་གསུང་གིན་ཡིད་ནས་ཕར་གསོལ་བ་བཏབ། སྐུ་ཡི་བྱིན་རླབས། ག་རེ་ཟེར་ན། ཆེ་བའི་ཤེས་རབ་བསྩལ་དུ་གསོལ་གསོལ་བ་བཏབ་པ་ལ་བརྟེན་ནས་ཨ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་ཀ་གི་རལ་གྲིའི་ཡུ་བ་ལས། བདུད་རྩི་འོད་ཟེར་དམར་སེར་རེད་ད་འདི་མན་ཆད་བདུད་རྩི་འོད་ཟེར་དམར་སེར་བསམ་དགོས་རེད། བདུད་རྩི་འོད་ཟེར་དམར་སེར་དཔག་ཏུ་མེད་པ་ཞིག་མར་བབས། དེ་ཡང་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད་ཁེངས། ཁེངས་ནས། བདུད་རྩིའི་རྡུལ་ཐམས་ཅད། ངོ་བོ་འདི་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་རྒྱུད་ཀྱི་ཆེ་བའི་ཤེས་རབ་ཡིན་པ་ལ། རྣམ་པ་འདི་རྗེ་བཙུན་འཇམ་དཔལ་གྱི་སྐུ་ཆེ་ཆུང་དཔག་ཏུ་མེད་པ་ཅིག། ངོ་བོར་གྱུར་ནས། མདོར་བསྡུས་ན་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད། རྗེ་བཙུན་འཇམ་དཔལ་དབྱངས་སྐུ་ཆེ་ཆུང་དཔག་ཏུ་མེད་པ་ཅིག་ཁེངས་ནས། དེ་འདྲའི་ཁེངས་པ་དེ་ལ་བརྟེན་ནས། གཅིག་གིས་སོ་སོ་རང་ཉིད་ཀྱི་རྒྱུད་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་རྒྱུད་ལ། ཇི་ལྟ་བ་བཞིན་དུ་ཡོད་པའི་ཆེ་བའི་ཤེས་རབ། ཐུགས་རྒྱུད་ལ་ཡོད་བསྡད་པའི་ཆེ་བའི་ཤེས་རབ་ཇི་ལྟ་བ་བཞིན་དུ། སོ་སོའི་རང་ཉིད་ཀྱི་རྒྱུད་ལ་ཡང་དེ་དང་གཅིག་མཚུངས་ཅིག་སྐྱེས་སོ་བསམ་བསམ་ཅིག་མོས་པ་བྱེད་ཡག་དེ་སྐུ་ཡི་སྒོ་ནས་ཤེས་རབ་ཆེ་བའི་ཤེས་རབ་སྒྲུབ་སྟངས་རེ་ཞིག། འོ་དེ་འདྲའི་སྒོ་ནས་ཤེས་རབ་སྒྲུབ་སྟངས་དེ་སྐུ་ཡི་སྒོ་ནས་ཆེ་བའི་ཤེས་རབ་སྒྲུབ་སྟངས་བྱས། ད་དེ་ནས། གསུང་གི་སྒོ་ནས་གསལ་བའི་ཤེས་རབ་སྒྲུབ་སྟངས་འདི་གོང་དུ་ཞུས་པ་ནང་བཞིན་རེད། བྲིས་སྟངས་ལ་སོ་སོའི་ཡ་བ་གསུང་གི་པའི་ཤེས་རབ་ག་རེ་ཟེར་གསལ་བའི་ཤེས་རབ་ཅིག་ཞུ་ཡག་ཡག་གསོལ་འདེབས་བྱས་པར་བརྟེན་ནས་རྗེ་བཙུན་འཇམ་དཔལ་གྱི་ཐུགས་ཀ་གི་རལ་གྲི་ལས་བདུད་རྩི་དམར་སེར་འོད་ཟེར་བདུད་རྩི་འོད་ཟེར་དམར་སེར་དཔག་ཏུ་མེད་པ་ཅིག་མར་བྱུང། རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད་གང། དེ་འདྲའི་བདུད་རྩིའི་རྡུལ་ཐམས་ཅད། ཨ་ནི་ངོ་བོ་དེ་རྗེ་བཙུན་འཇམ་དཔལ་གྱི་ཐུགས་རྒྱུད་ཀྱི་གསལ་བའི་ཤེས་རབ་ཡིན་པ་ལ་རྣམ་པ་འདི་ལྟར་ཅིག་ཡི་གེ། ཨོཾ་ཨ་ར་པ་ཙ་ན་ཟེར། འདིའི་རྣམ་པར་གྱུར་བསམ་བྱས་མདོར་བསྡུས་ན་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད་ཡི་གེ་ཨ་ར་པ་ཙ་ནེ་ན། ཟེར་འདི་ཁེངས་སོ་བསམ་བསམ་བྱས། དེའི་ངོ་བོ་དེ་རྗེ་བཙུན་འཇམ་དཔལ་གྱི་ཐུགས་རྒྱུད་ཀྱི་གསལ་བའི་ཤེས་རབ་ཡིན་པ་གང་ཞིག་ལ་རྣམ་པ་འདི། གསུང་གི་ས་བོན་གྱི་ཚུལ་དུ་མ། ཡོད་བསྡད་པ་ཞིག་རེད་ད་དེ་འདྲའི་རང་གི་ལུས་ཀྱི་སྟོད་སྨད་ཆ་ཐམས་ཅད། ཡི་གེ་ཨ་ར་པ་ཙ། འོད་ཟེར་དང་བཅས་པ་ཨ་ར་པ་ཙ་ན། དེའི་འོག་མ་དེ་དེ་འོག་མྱུར་བའི་ཤེས་རབ་སྒྲུབ་སྟངས་དེ་རེད་ཡི་གེ་ཨ་ར་པ་ཙ་ན་དེ་ཁེངས་ནས་ཨ་ནི་སོ་སོ་རང་ཉིད་ཀྱི་རྒྱུད་ལ་ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་རྒྱུད་ལ་ཡོད་བསྡད་མཁན་གསལ་བའི་ཤེས་རབ་ཨ་ནི་ཇི་མ་ཇི་བཞིན་དེ་དང་ཅིག་གཅིག་མཚུངས་ཅིག་རྒྱུད་ལ་སྐྱེས་སོ་བསམ་བསམ་ཅིག་ཨ་ནི་མོས་པ་བྱེད་ཡག་རེད་ད་དེ་གསུང་གི་སྒོ་ནས་ག་རེ་ཟེར་ན་གསལ་བའི་ཤེས་རབ་སྒྲུབ་སྟངས་བྱས་དེ་ནས་ས་བོན་སྒོ་ནས་མྱུར་བའི་ཤེས་རབ་སྒྲུབ་སྟངས་དེ་རེད་གོང་དུ་ཞུས་པ་ནང་བཞིན་ཨ་ནི་གསོལ་བ་བཏབ་གསོལ་བ་བཏབ་པ་དེ་ལ་བརྟེན་ནས་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རལ་གྲི། ཨ་ནི་ལྕེ་གི་རྩ་བ་དེ་ལས་བདུད་རྩི་འོད་ཟེར་དམར་སེར་དཔག་ཏུ་མེད་པ་ཅིག་བྱུང་རང་གི། རྐང་མཐིལ་ཡན་ཆད་ཁེངས། རྐང་མཐིལ་ནས་སྤྱི་གཙུག། རྐང་མཐིལ་ནས་སྤྱི་གཙུག། མན་ཆད་ཁེངས་ནས། ཨ་ནི། བདུད་རྩིའི་རྡུལ་ཐམས་ཅད། ངོ་བོ་དེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་རྒྱུད་ཀྱི་ཤེས་རབ། མྱུར་བའི་ཤེས་རབ་དེ་ཡིན་པ་ལ། རྣམ་པ་དེ། རྗེ་བཙུན་འཇམ་དཔལ་གྱི་ས་བོན། ཡི་གེ། དྷཱིཿ་ཡི་རྣམ་པ་གཅིག། མདོར་བསྡུས་ན་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད། ཡི་གེ་དྷཱིཿ་ཡིས་ཁེངས་བསམ་བསམ་བྱས། དེ་ཡང། ངོ་བོ་དེ་རྗེ་བཙུན་འཇམ་དཔལ་གྱི་ཐུགས་རྒྱུད་ཀྱི་མྱུར་བའི་ཤེས་རབ་རེད། རྣམ་པ་དེ་ལྟ་ཅིག་ཡི་གེ་དྷཱིཿ་ཡི་རྣམ་པ་མ། སླེབས་བསྡད་པ་ཅིག་དེ་འདྲ་ཡིན་པ་ཡིན་ཙང་ད་དེ་འདྲའི་ཅིག། ཡི་གེ་དྷཱིཿ་ཡིས་རང་གི་བའི་ལུས་ཀྱི་སྟོད་སྨད་ཆ་ཐམས་ཅད་ཁེངས་པ་ལ་བརྟེན་ནས་སོ་སོ་རང་ཉིད་ཀྱི་རྒྱུད་ལ་རྗེ་བཙུན་འཇམ་དཔལ་གྱི་ཐུགས་རྒྱུད་ལ་ཡོད་བསྡད་མཁན་མྱུར་བའི་ཤེས་རབ་ད་ཇི་ལྟ་བ་བཞིན་དུ་ཅིག། ཇི་འདྲ་བ་ཅིག་དེ་དང་བས་ཅིག་གཅིག་མཚུངས་ཅིག་རྒྱུད་ལ་སྐྱེས་སོ་བསམ་བསམ་བྱས་མོས་པ་བྱེད་ཡག་དེ་ས་བོན་སྒོ་ནས་མྱུར་བའི་ཤེས་རབ་སྒྲུབ་སྟངས་དེ་བྱེད། ད་ཕྱག་མཚན་སྒོ་ནས་ཟབ་པའི་ཤེས་རབ་སྒྲུབ་སྟངས་དེ། ད་བདུད་རྩི་གཅིག་པོ་གཅིག་རྐྱང་རེད་བདུད་རྩི་འོད་ཟེར་དམར་སེར་མར་བབས། བདུད་རྩི་འོད་ཟེར་དམར་སེར་མར་བབས། ཨ་ཅིག། རང་གི་བའི་སྤྱི་གཙུག་ནས་རྐང་མཐིལ། མན་ཆད་དང། ཡན་ཆད་ཟེར་གྱི་རེད་བ། སྤྱི་གཙུག་ནས་རྐང་བདུད་རྩི་འོད་ཟེར་དམར་སེར་གྱིས་བཀང། དེ་འདྲའི་བདུད་རྩིའི་རྡུལ་ཐམས་ཅད། ངོ་བོ་དེ། རྗེ་བཙུན་འཇམ་དབྱངས་ཀྱི་ཐུགས་རྒྱུད་ཀྱི་ཟབ་པའི་ཤེས་རབ་ཡིན་པ་ལ། རྣམ་པ་དེ་ཕྱག་མཚན། ཕྱག་མཚན་ཟེར་དུས་སྒང་ལ། ཨ་ཅིག་རྗེ་བཙུན་འཇམ་དབྱངས་ཀྱི། ད་ཅིག། འདི་རེད། གླེགས་བམ་བྱས་གླེགས་བམ་འདིའི་སྒང་ལ་རལ་གྲི་ཡོད་བསྡད་མཁན། འོ་དེ་ལ་ད་རྗེ་བཙུན་འཇམ་པའི་དབྱངས་ཕྱག་མཚན་ཟེར་གྱི་རེད་བ། འོ་དེ་གཉིས་པོའི་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད་གང་ནས། ཨ་སོ་སོ་རང་ཉིད་ཀྱི་རྒྱུད་ལ་རྗེ་བཙུན་འཇམ་པའི་དབྱངས་ཀྱི་ཐུགས་རྒྱུད་ལ་ཡོད་བསྡད་པའི་ཟབ་པའི་ཤེས་རབ། ཨ་ཇི་ལྟ་བ་བཞིན་དུ་དེ་དང་གཅིག་མཚུངས་ཀྱི་རྒྱུད་ལ་སྐྱེས་སོང་བསམ་བསམ་བྱས་དེ་འདྲའི་སྒོ་ནས་དམིགས་རྣམ་བྱས་ཏེ་ཕྱག་མཚན་སྒོ་ནས་ཟབ་པའི་ཤེས་རབ་སྒྲུབ་སྟངས་དེ་རེད། འོ་འདུག་སེ་ད་སྐུ་ཡི་སྒོ་ནས་ཆེ་བ་དང་གསུང་གི་སྒོ་ནས་གསལ་བ་དང་ས་བོན་སྒོ་ནས་མྱུར་བ་དང་ཕྱག་མཚན་སྒོ་ནས་ཟབ་པ་འདུག་སེ་ཨ་ཅིག་ཆེ་བའི་ཤེས་རབ་དང་གསལ་བའི་ཤེས་རབ་མྱུར་བའི་ཤེས་རབ་ཟབ་པའི་ཤེས་རབ་སྒྲུབ་སྟངས་འདུག་སེ་རེད། ད་འདི་སྐབས་དེ་ལ། ཅིག། ཆེ་བའི་ཤེས་རབ་རེད་དེ་ག་ནང་བཞིན། གསལ་བ་དེ་ག་ནང་བཞིན། མྱུར་བ། ཟབ་པ། འདི་ཤེས་རབ་འདི། བཞི་པོ་འདི་ཁྱད་པར་ག་འདྲ་ཞིག་རེད་ཟེར་ན། འདི་འདྲ་རེད་ཟེར་རེད། ད་དང་པོ་ག་རེ་ཟེར་ན་ཆེ་བའི་ཤེས་རབ་ཟེར་ཡ་འདི་ག་འདྲ་རེད་ཟེར་ན། ད་ང་རང་ཚོའི་རྒྱུད་ལ་ཆེ་བའི་ཤེས་རབ་སྐྱེས་པ་ཡིན་ན་ག་འདྲ་སྐྱེས་ཀྱི་རེད་ཟེར་ན། བླང་དོར་གྱི་གནས། ད་ཅིག། ག་འདྲ་བྱས་ན་དེ་ཕར་ཅིག། རང་སྟོབས་ཀྱིས་ཕར་འབྱེད་ནུས་པའི་ད་ཤེས་རབ་བྱས་ན། ཆེ་བའི་ཤེས་རབ་ཟེར་གྱི་ཡོད་ཟེར་རེད། བླང་དོར་གྱི་གནས་ད་ཕྲ་ཞིང་ཕྲ་བ་ཕར་རང་སྟོབས་ཀྱིས་འབྱེད་ནུས་པའི་ཤེས་རབ་བྱས་ན། ཆེ་བའི་ཤེས་རབ་བྱས། ད། གསལ་བའི་ཤེས་རབ་ཟེར་ན། ཀུན་ནས་ཉོན་མོངས་པ་དང་རྣམ་བྱང་གི་ཆོས། ཕྲ་ཞིང་ཕྲ་བ་དེ་དག་སོ་སོར་མ་འདྲེས་པར། ཅིག་ཕར་འབྱེད་ནུས་པའི་ད་ཅིག་ནུས་པ་ཡོད་བསྡད་མཁན་གྱི་ཤེས་རབ་དེ་ལ་ག་རེ་ཟེར་ན། གསལ་བའི་ཤེས་རབ་རེད། ད་དེ་ནས་མྱུར་བའི་ཤེས་རབ་ཟེར་དུས་སྒང་ལ། སོ་སོ་རང་ཉིད་ཀྱི་རྒྱུད་ལ། མ་རྟོགས་པ་དང་ལོག་པར་རྟོག་པ་དང་ཐེ་ཚོམ་གྱི་ད་བློ། ངན་པ་འདུག་སེ་སྐྱེས་ཡོང་དུས་སྒང་ལ། དེ་སྐྱེས་མ་ཐག་ཏུ་ཕར་འགོག་ནུས་པའི་ཨ་ཅིག་ཤེས་རབ་ཅིག་ལ། ཨ་མྱུར་བའི་ཤེས་རབ། འོ་དེ་གསུང་གི་ཡོད་ཟེར་རེད། ད་དེ་ནས་བཞི་པ་ག་རེ་ཟེར་ན། ཟབ་པའི་ཤེས་རབ་ཟེར་དུས་སྒང་ལ། ཨ་ཅིག།

བབས་མ་སེར་གཅིག་པོ་རེ་རེ་བྲིས་ཡོད་ཨ་དུས་ཚོད་མ་སེར་མ་བབས་རང་གི་སྤྱི་གཟུགས་ནི་རྐང་འདི་ཡན་ཆད་མ་དུས་ཚོད་ཨ་ནི་གཅིག་གིས་མ་སེར་གྱི་ཁང་ད་དུས་ཚོད་དུས་ཐམས་ཅད་དུས་ཚོད་དུས་ཐམས་ཅད་ཨ་ནི་གཅིག་གིས་གླེགས་བམ་ཨ་ནི་གཅིག་ཚོད་འཇམ་པའི་ཡང་གི་ཆ་གཡོན་མ་དབུས་བོད་ལ་འདམ་བའི་ཁ་གཅིག་པའི་དེ་མདུན་གླེགས་བམ་ཡོད་དེ་བས་གླེགས་བམ་གྱི་ངོ་བོར་འགྱུར་བསམ་ས་བཅད་དེ་ཡང་ངོ་བོ་གཅིག་ཚོད་འཇམ་པའི་ཡང་གི་ཐུགས་རྒྱུད་ཀྱི་ཆེ་བའི་ཤེས་རབ་ཡིན་པ་ལ་རྣམ་པ་འདི་ང་རང་གི་སྤྱི་གཙུག་ནས་རྐང་མཐིལ་ཡན་ཆད་གླེགས་བམ་གྱིས་གང་སོང་བསམ་བསམ་གླེགས་བམ་ཆེ་ཆུང་དཔག་ཏུ་མེད་པ་ཅིག་གང་སོང་བསམ་བསམ་བྱས། དེ་འདྲའི་གང་བ་དེ་ལ་བརྟེན་ནས་སོ་སོ་རང་ཉིད་ཀྱི་རྒྱུད་ལ་རྗེ་བཙུན་འཇམ་དཔལ་གྱི་ཐུགས་རྒྱུད་ལ་ཡོད་བསྡད་མཁན་གྱི་ཅིག་འཆད་པའི་ཤེས་རབ། ཇི་མ་ཇི་བཞིན་གྱི་རྒྱུད་ལ་སྐྱེས་སོང་བསམ་བསམ་ཅིག་དུག་གསུམ་མེད་པར་བྱས་པ་རེད། ད་འདི་ག་རེ་ཟེར་ན་གླེགས་བམ་སྒོ་ནས་འཆད་པའི་ཤེས་རབ་སྒྲུབ་སྟངས་བྱས། དེ་ནས་རལ་གྲིའི་སྒོ་ནས་རྩོད་པའི་ཤེས་རབ་སྒྲུབ་སྟངས་འདི་ག་རེ་ཟེར་ན། ད་ཡང་བདུད་རྩི། མ་ཟད། རལ་གྲི་ཡུ་བ་ལས་བདུད་རྩི་འོད་ཟེར་དཔག་ཏུ་མེད་པ་ཅིག་བྱུང། རང་གི་སྤྱི་གཙུག་ནས་མར་གང་ནས་རྐང་མཐིལ་ཡན་ཆད་གང། ད་བདུད་རྩི་དེ་ཐམས་ཅད། ངོ་བོ། རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་རྒྱུད་ཀྱི་རྩོད་པའི་ཤེས་རབ་ཡིན་པ་ལ་རྣམ་པ་འདི། རལ་གྲི་འཁོར་ལོ། རལ་གྲི་འཁོར་ལོ་ཟེར་དུས་སྒང་ལ་སྤྱིར་བཏང་འཁོར་ལོ། རྩིབས་བརྒྱད་པ་ཡིན་པ་གང་ཞིག་ལ། ད་འཁོར་ལོའི་རྩིབས་དང། མུ་ཁྱུད། དོ། ཆ་ཚང། རལ་གྲི་ཡིན་བསྡད་མཁན་ཅིག། ད་ནམ་རྒྱུན་ང་ཚོ་འཁོར་ལོ། ཕྱག་རྒྱ་བོ་རྡོ་སོ་ཨ་འཇིགས་རྩེབ་དང་རྡོ་སོ་རལ་གྲི་མར་བ་དང་ལྷན་རལ་འཁོར་ལོ་སྟེ་མིག་སེར་གྱི་དང་རལ་གྲི་འཁོར་ལོ་གཅིག་རེད་ཅེས་སང་བཏགས། རྩེབ་མོ་ཁྱུད་ཆ་ཚང་རལ་གྲི་ཡོད་དེ་མཁན་ཅིག་དུད་འགྲོའི་གཅིག་མ། བྱུང་ནས་བདག་རང་གི་སྤྱི་གཟུགས་ནས་བསྐང་འདི་ཡིན་ཆེད། ཨ་འཇིགས་ཀྱི་དུས་ཚོད་འོད་གསལ་དང་དག་ན་བཞིན་རལ་གྲི་ཁང་སོ་སམ་ཟ་བྱེད་དེ་འདྲའི་ཁང་པ་ལ་བརྟེན་ལ་བརྟེན་ནས་སོ་སོ་རང་ཉིད་ཀྱི་རྒྱུད་ལ་རྗེ་བཙུན་འཇམ་དཔལ་གྱི་ཐུགས་རྒྱུད་ལ་ཡོད་དེ་མཁན་གྱིས་ཨ་ནི། རྩོལ་བའི་ཤེས་རབ་ཇི་མ་ཇི་བཞིན་གྱི་རྒྱུད་ལ་སྐྱེས་སོ་སམ་ཟ་བྱེད་དུ།

རལ་གྲི་འཁོར་ལོ་བྱས་རལ་གྲི་འཁོར་ལོ་འདི་སྒང་ལ་ཨ་ནི་གླེགས་བམ་ཡོད་བསྡད་མཁན་དེ་འདྲའི་ཅིག་མར་གང་སོང་བསམ་བསམ་བྱས་དེ་འདྲའི་གང་བ་ལ་བརྟེན་ནས་སོ་སོ་རང་ཉིད་ཀྱི་རྒྱུད་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཐུགས་རྒྱུད་ཡོད་བསྡད་མཁན་གྱི་རྩོམ་པའི་ཤེས་རབ་ཇི་མ་ཇི་བཞིན་གྱི་རྒྱུད་ལ་སྐྱེས་སོང་བསམ་བསམ་བྱས་དེ་འདྲའི་ཐོག་ནས་ཕར་བྱེད་ཀྱི་སྒྲུབ་སྟངས་འདི་ག་རེ་ཟེར་གླེགས་བམ་གླེགས་རལ་གྱི་སྒོ་ནས་རྩོམ་པའི་ཤེས་རབ་སྒྲུབ་སྟངས་རེད་འོ་དེ་འདྲའི་ཅིག་མོས་པ་ཅིག་གིས་ཅིག་ད་ཅིག་ཨ་ར་པ་ཙ་བགྲང་གིན་བགྲང་གིན་འདུག་ས་བྱུང་ན་ནི། ཉིན་རེ་རེར་ཚར་རེ་རེར་དེ་འདྲའི་དམིགས་རྣམ་བྱེད་ཐུབ་ན་ནི་ཧ་ལས་པའི་དགེ་མཚན་ཆེན་པོ་ཡོང་གི་ཡོད་ཟེར་འདི་མ་བྱུང་ན་ད་སོ་སོ་པའི་ལོང་ཡོད་པའི་སྐབས་ལ་ཨ་དེ་འདྲའི་དམིགས་རྣམ་དེ་བྱེད་ཐུབ་པ་ཡིན་ན་ཡང་ཤེས་རབ་ལ་ཡར་འཕེལ་ཡག་ལ་དམིགས་བསལ་གྱི་ཁྱད་པར་ཅིག་ཡོང་གི་ཡོད་ཟེར་རེད་འདུག་སེ་རེད་ཡང་སོ་སོ་རང་ཉིད་དཔེར་ན་ད་ཅིག་ཆེ་བའི་ཤེས་རབ་གཙོ་དོན་བྱེད་མཁན་ཡིན་ན་ཡང་ཆེ་བའི་ཤེས་རབ་རྐྱང་པོ་སྒྲུབ་རྩོད་པའི་ཤེས་རབ་གཙོ་དོན་བྱེད་མཁན་ཡིན་ན་ཨ་རྩོད་པའི་ཤེས་རབ་རྐྱང་པོ་སྒྲུབ་ན་འགྲིག་གི་ཡོད་ཟེར་ད་ག་ནང་བཞིན་ད་ཅིག་ཆེ་བ་དང་ད་ག་ནང་བཞིན་གསལ་བ་ཟབ་པ་མྱུར་བ་སོ་སོར་གང་ཤེས་རབ་འདི་ལ་སོ་སོ་རང་ཉིད་ལ་ད་ཤེས་རབ། ག་རེ་སྐྱོ་བོ་ཡོད་ན་ཤེས་རབ་འདི་སྒྲུབ་ཡག་དམིགས་བཏོན་བྱས་ནའང་འགྲིག་གི་རེད་གསུངས་པ་རེད་དམིགས་པའི་དགུ་སྐོར་ཆ་ཚང་དུས་གཅིག་ལ་མེད་པས་ནས་ཡང་ཅིག་དཔེར་ན་ད་ཅིག་ང་ཚོ་ཅིག་མཚན་ཉིད་ད་རྩོད་པ་རྩོད་མཁན་ཡིན་ན་གཙོ་བོ་རྩོད་པའི་ཤེས་རབ་སྒྲུབ་ནའང་འགྲིག་ཡང་རྩོམ་པའི་ཅིག་རྩོམ་པ་པོ་ཞིག་ཡིན་ན་རྩོམ་པའི་ཤེས་རབ་གཙོ་དོན་བྱས་ནས་སྒྲུབ་ནའང་འགྲིག་གི་རེད་གསུང་གི་འདུག་འོ་འདུག་སེ་རེད་ཤག།

འོ་འདུག་སེ་རེད་ཤག། ད་དེ་ཡན་ཆད། ཨ་ནི་ཅིག་ག་ཟེར་ན། གང་བློ་མའི་འགྲེལ་བཤད་མདོར་བསྡུས་ཅིག་དང། ད་ག་ནང་བཞིན། དེ་ལ་བརྟེན་ནས་ཤེས་རབ་སྒྲུབ་སྟངས་སྐོར་ཅུང་ཟད་ཞུས་ཚར་ཡིན། ད་དེའི་ཚེ་ང་རང་ཚོ་ཅིག་མདུན་ལ་རྗེ་བཙུན་འཇམ་དཔལ་དབྱངས་སྒོམ་པའི་དུས་སྒང་ལ། དེ་ཡང་རྗེ་བཙུན་འཇམ་དཔལ་ཡང་རྐྱང་པོ་མ་ཡིན་པ་བྱས། ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་དེ་རྗེ་བཙུན་འཇམ་ཨ་ར་པ་ཙ་ཅིག་དེ་འདྲའི་ཡོད་བསམ་བསམ་ཅིག་བསྒོམས་པ་ཡིན་ན། ཡང། བྱིན་རླབས་ག་རེ་ཟེར་ན། མྱུར་བ་དང་ཆེ་བ་གཉིས་ཀར་དཔེ་ཅིག་ཐོབ་ཡག་གི་ད་ཅིག་ཁྱད་ཆོས་ཡོད་དགོས་ཟེར་རེད། རྗེ་བཙུན་འཇམ་དཔལ་ཡང། རྐྱང་པོ་ཅིག་བསྒོམས་བསྡད་པ་ཡིན་ན། ཆེ་བའི་ཤེས་རབ་ག་ཟེར། བྱིན་རླབས་ཆེ་བ་དེ་མ་གཏོགས་བྱིན་རླབས་མྱུར་བ་དེ་མྱུར་པོ་དེ་ཡོང་གི་མ་རེད་གསུང་གི་འདུག་ད་ངོ་བོ་རང་གི་དྲིན་ཆེན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་དེ་རྗེ་བཙུན་འཇམ་དབྱངས་ཨ་ར་པ་ཙ་འདི་འདྲའི་ཅིག་ཡོད་བསམ་བསམ་ཐོག་དེ་ནས་ཕར་ཅིག་དམིགས་རྣམ་བྱས་པ་ཡིན་ན་ཡང། ཅིག། བྱིན་རླབས་ཆེ་བ་ཡོད་པ་ཙམ་དུ་མ་ཟད་བྱིན་རླབས་མྱུར་བ་དེ་ཡོང་གི་རེད་ཟེར་གྱི་འདུག་འདུག་སེ་རེད། འོ་དེ་འདྲའི་ཅིག་ཉིན་རེ་ཉིན་རེ་ཕར་དེ་བྱས་པ་ཡིན་ན་ད་ང་ཚོ་ཤེས་རབ། ཅིག། འཕེལ་ཁ་ཆེན་པོ་ཡོང་གི་ཡོད་ཟེར་རེད། ཕྱོགས་གཞན་ཤེས་རབ། ཕལ་ཆེ་བ་རྙེད་ནས་རྗེ་བཙུན་འཇམ་དཔལ་དབྱངས་དེ་ཤེས་རབ་ཀྱི་ལྷ་ཡིན་པ་ཙམ་དུ་མ་ཟད་སྙིང་རྗེའི་ལྷར་ཆགས་བསྡད་མཁན་གཅིག། དཔེར་ན་ང་རང་ཚོ་ཅིག་གི། བྱང་ཆུབ་སེམས་སྦྱོང་གི་གདམས་ངག་དེ་ལ་རྒྱུ་འབྲས་མན་ངག་བདུན་གྱི་བློ་སྦྱོང་སྲོལ་གཅིག་བདག་གཞན་མཉམ་བརྗེ་གི་བློ་སྦྱོང་སྲོལ་གཉིས་ཡོང་གི་འདུག་ད་བདག་གཞན་མཉམ་བརྗེ་གི་བློ་སྦྱོང་སྲོལ་དེ་གཙོ་བོ་རང་འདི་བདག་ཅག་སྟོན་པས་རྗེ་བཙུན་འཇམ་དཔལ་དབྱངས་ལ་བརྒྱུད་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ཨ་ནི་ཅིག་གི་མགོན་པོ་ཞི་བ་ལྷ་དེ་ནས་མར་རིམ་པ་བཞིན་ནས་སློབ་དཔོན་ཨེ་ལ་དྷ་རི་མར་རིམ་པ་བཞིན་དུ་བརྒྱུད་པའི་ད་གཅིག་གི་མན་ངག་རྒྱུན་གཅིག་ན། བདག་གཞན་མཉམ་བརྗེ་གི་བློ་སྦྱོང་ནང་ཟེར་འདུག་ག་དེ་ཡང་རྗེ་བཙུན་འཇམ་དཔལ་དབྱངས་ལ། ཐུག་བསྡད་འདུག་ག་དེ་ཡིན་ཙང་རྗེ་བཙུན་འཇམ་དཔལ་དབྱངས་ལ། སོ་སོས་དུས་དང་རྣམ་པ་ཀུན་ཏུ་ཕར་ཅིག་གསོལ་བ་བཏབ་ཡིན་ན། ད་ཤེས་རབ་འཕེལ་རྒྱུ་ཙམ་དུ་མ་ཟད། སྙིང་རྗེ་རེད་བདག་པས་གཞན་གཅེས་པའི་བྱང་ཆུབ་སེམས་དཔེར་ན་བདག་གཞན་མཉམ་བརྗེ་གི་བློ་སྦྱོང་ཡག་དེ་ཚོ་ལ་ཡང་དམིགས་བསལ་གྱི་ཕན་ཐོགས་ཆེན་པོ་ཅིག་མེད་མི་འགྲོ་བསམ་བསམ་ཞིག་ང་རང་རྨོངས་ཚོད་དུ་ཞུ་གི་ཡོད། འོ་དེ་འདྲ་རེད་བཞག་ད་དེ་འདྲ་ཅིག་ང་རང་ཚོས་ཉིན་རེ་ཉིན་རེ་བྱེད་ཐུབ་ཡིན་ན། ཡང་དེ་ལ་བརྟེན་ནས་ཡང་ཤེས་རབ་འཕེལ་ཡག་ཅིག་དང་དེ་ནང་བཞིན་ཅིག། བསོད་ནམས་གསོག་ཡག་དེ་ནང་བཞིན་ད་ཅིག་སྙིང་རྗེ་དང་ཨ་བདག་པས་གཞན་གཅེས་བྱང་ཆུབ་ཀྱི་སེམས་དེ་ཚོ་ག་ལེ་ག་ལེ་ཡང་ཅིག་ཡ་སོ་སོ་ལ་བེད་ཅིག་ཐ་ན་བེད་ཅིག་མོས་པ་ཚུན་ཆད་ཡར་ཤུགས་ཆེར་འགྲོ་ཡག་ཅིག་ཡོང་གི་ཡོད་ས་རེད་འོ་འདུག་སེ་ཡིན་ཐོ་ཆེ་ན།